གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཁྲུ་ལི་ཡའི་ནང་མེ་སྐྱོན་ཚབས་ཆེན་ཤོར་བར་བརྟེན། མི་དང་སྲོག་ཆགས་མང་པོའི་ཚེ་སྲོག་ཤོར་བ་དང་རྒྱུ་དངོས་སོགས་བོར་སྟོར་སོང་བར་གདུང་སེམས་མཉམ་སྐྱེད་ཆེད། ཨོ་སི་ཁྲུ་ལི་ཡར་གནས་སྡོད་བོད་མི་རྣམས་ཀྱིས་ས་གནས་སོ་སོར་ཞབས་རིམ་གསོག་སྒྲུབ་དང། ཞལ་འདེབས་བསྡུ་རུབ་ཀྱི་ལས་འགུལ་སྤེལ་བཞིན་ཡོད་འདུག། དེ་ཡང། ཉེ་བའི་དུས་ལ་ཨོ་སི་ཀྲི་ལི་ཡའི་ས་ཁུལ་གང་སར་ཚ་དྲོད་ཧ་ཅང་ཆེན་པོ་ཆགས་ནས་མེ་སྐྱོན་ཚབས་ཆེན་བྱུང་བར་བརྟེན། ད་བར་མི་ཉིས་རྩ་གསུམ་ལྷག་དང། སྲོག་ཆགས་ཐེར་འབུམ་གཅིག་ལྷག་གི་ཚེ་སྲོག་ཤོར་ཡོད་པ་རེད་འདུག་མེ་སྐྱོན་དེ་ཚབས་ཆེ་བར་བརྟེན་རྒྱལ་སྤྱིའི་ནང་དོ་ཁུར་ཆེན་པོ་བྱེད་བཞིན་ཡོད་པ་རེད་འདུག་ཟླ་བ་དང་པོའི་ཚེས་བརྒྱད་ཉིན་གོང་ས་མཆོག་གིས་ཨོ་སི་ཀྲི་ལི་ཡའི་སྲིད་བློན Scott Morrison མཆོག་ལ་གསུང་འཕྲིན་ཞིག་ཕུལ་ཡོད་པ་དེའི་ནང། གང་ཉིད་ཀྱིས་ཨོ་སི་ཀྲི་ལི་ཡའི་ནང་བྱུང་བའི་ཛ་དྲག་གི་གནས་སྟངས་དེར་གདུང་སེམས་མཉམ་སྐྱེད་དང་དེ་བཞིན། མེ་གསོད་མཁན་དང་དང་བླངས་པ་ས་གནས་སོ་སོའི་འཛིན་སྐྱོང་གིས་མེ་སྐྱོན་ཁྱབ་ཆེན་བྱུང་བར་གདོང་ལེན་གནང་ཚུལ་ལ་བསྔགས་བརྗོད་ཡོད་པ་དང། ལྷག་པར་དུ་མི་རེ་ངོ་རེས་གོ་ལའི་ཁོར་ཡུག་སྲུང་སྐྱོབ་ཆེད་ཁུར་བླངས་དགོས་པ་སོགས་འཁོད་ཡོད་འདུག། ཁ་སང་རེས་གཟའ་ཕུར་བུའི་ཉིན་སིད་ནིའི་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་བྱང་ཕྱོགས་མཚོ་མཐའི་ཁུལ་གྱི་ས་གནས Dee Why ལ་ཞབས་རིམ་གསོག་སྒྲུབ་དང་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཆོས་སྐོར་གྱི་ལས་འགུལ་ཞིག་སྤེལ་གནང་ཡོད་འདུག་ཚོགས་གཙོ་ཉི་རྒན་མགོ་ཚང་ལགས་ཀྱིས་ལས་འགུལ་དེའི་སྐོར་འགྲེལ་བརྗོད་གནང་དོན།
ད་གཙོ་བོ་དེ་ང་རང་ཚོ་བོད་པ་རེད་ཨ་ནི་བོད་པ་གི་ད་བརྒྱ་ཆ་བརྒྱ་དགུ་བཅུ་སྐོར་གི་དེ་ང་ཚོ་ནང་པ་ཆགས་བསྡད་རེད་ད་ནང་པའི་གི་ལྟ་གྲུབ་ཐོག་ནས་བཤད་པ་ཡིན་ན་ཨ་ནི་དེ་བསྔོ་བ་སྨོན་ལམ་དང་གསུར་སྦྱིན་གི་ཐོག་ནས་སྨོན་ལམ་རྒྱག་ཡ་དང་ལྷག་པར་དུ་ཅིག་སེམས་ཅན་དང་དཀའ་ངལ་འཕྲད་བསྡད་པའི་སྐབས་ལ་ཅིག་སོ་སོ་ཡིན་པ་ཡིན་ན་ཅིག་བྱམས་དང་སྙིང་རྗེ་གི་སེམས་བསྐྱེད་ཡ་ལ་སོགས་པ་ཨ་ནི་ཕ་རོལ་ལ་ཕན་ཡ་གི་བསྔོ་བ་སྨོན་ལམ་བྱེད་ཡ་དེ་འདྲའི་གི་ལུགས་སྲོལ་ཧ་ཅང་གི་ཅིག་བཟང་པོ་ཞིག་དང་རླབས་ཆེན་ཅིག་ཡོད་བསྡད་པ་ཅིག་རེད་དེ་ཡོད་དུས་ནས་ནི་ལྷག་པར་དུ་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་པ་ཡིན་ན་ད་ལྟ་གི Australia གི་ནི་ཅིག་མེ་སྐྱོན་ཚབས་ཆེན་ཕོག་པ་དང་སེམས་ཅན་མང་པོ་གི་སྲོག་ཤོར་བ་ཨ་དེ་འདྲའི་གི་རིགས་དེ་ནི་ད་ཐུགས་མི་འཆམ་ཅིག་གནང་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་ཡིན་པ་ཡིན་ན་འདུ་བ་ཅིག་དགེ་འདུན་པ་དང་ཅིག་ད་བཙུན་པ་བཙུན་མ་མང་པོ་ཅིག་ཡོད་པ་དང་སོ་སོ་ནང་པ་ཡིན་ཚང་ནི་བོད་རིགས་མཐུན་ཚོགས་ལ་འགན་ཆེན་པོ་ཅིག་ཡོད་རེད་བསམ་འདོད་འདུག་དེ་འདྲ་ཡིན་དུས་དམིགས་བསལ་གི་ཁ་རྩང་ང་ཚོས་ད་ཅིག་རྒྱལ་བའི་བཀའ་བསྟན་འགྱུར་རིན་པོ་ཆེ་དེ་ཚོ་ཡར་གདན་འདྲེན་ཞུས་ན་ནི་ནི་ང་ཚོ Dee Why འདུས་བྱས་ལ་དེ་འདྲའི་གི་ད་བསྔོ་བ་སྨོན་ལམ་ཚེ་སྲོག་ཤོར་བ་ད་སེམས་ཅན་ཡིན་པ་ཡིན་ན་མི་ཡིན་ན་སེམས་ཅན་ཐམས་ཅད་པོ་ཚང་མ་དེ་འདྲའི་གི་ཅིག་ད་ང་ཚོའི་ག་རེ་ལབ་དགོས་རེད་སྨོན་ལམ་རྒྱག་ཡག་གི་དེ་འདྲའི་གོ་སྒྲིག་ཞུས་པའི་དེ་དང་མཉམ་དུ་བདག་གི Australia ཡིན་ན་འབྱུང་བ་རང་བཞིན་གྱི་གོད་ཆག་འདི་འདྲ་ཅིག་སླེབས་ཡོང་དུས་ང་ཚོའི་ནང་པའི་ཆོས་གཞུང་དུ་ཡིན་ན་ཡང་དམིགས་བསལ་གྱི་ཅིག་ཆར་པ་ཡུན་རིང་པོ་མ་བབས་ན་ཆར་པ་འབབ་ཐུབ་ཡག་གི་དེ་འདྲ་སྨོན་ལམ་རྒྱག་ཡག་ལ་སོགས་པ་ཨ་དེ་འདྲའི་མང་པོ་ཅིག་ཡོད་བསྡད་པ་ཡིན་དུས་ད་གང་ལྟར་ང་རང་ཚོ་ཚང་མ་གི་ཅིག་གི་ག་རེ་ལབ་དགོས་རེད

ཨ་ནེ་རྒྱལ་བའི་བཀའ་དང་རིན་པོ་ཆེ་གཅིག་ཁ་ལོག་པའི་ཆོས་སྐོར་བསྐོར་ཡ་ལ་སོགས་པ་འདི་འདྲ་གྱིས་ནི་ཕྱག་དཔེ་དེ་ཚོ་ཅིག་སོ་སོ་གི་བསྣམས་ཕེབས་ནས་པར་ང་ཚོའི་མཚོ་འགྲམ་ནས་སོང་ང་ཚོ་དེ་འདྲ་ཡོད་ས་ལ་སྐོར་ར་རྒྱབ་དེ་འདྲ་གྱི་སྨོན་ལམ་བྱས་ཡ་དང་དེ་འདྲ་མང་པོ་ཅིག་ཁ་ཚང་བྱུང་ཡོད་རེད་དེ་དཔེ་མི་སྲིད་པའི་ཡག་པོ་བྱུང་སོང་མི་མང་གི་མཉམ་ཞུགས་དེ་ཚོ་ཧ་ཅང་གི། མང་པོ་དཔེ་ཞེ་དྲག་དོ་སྣང་མང་པོ་བྱེད་གི་འདུག་ལྷག་པར་དུ་དབྱིན་ཇི་དེ་ཚོ་ཡིན་ན་ང་ཚོའི་ཅིག་དོ་སྣང་བྱེད་མཁན་མང་པོ་བྱུང་བྱུང་བྱུང་འདུག་དེ་འདྲ་ཡིན་དུས་ང་ཚོ་བོད་ནང་སིད་ནི་རྫོང་དཔོན་འདི་རིགས་དེ་ཡག་ཤོས་ཡིན་ནོ་ཁོ་རང་ཚོའི་ངོས་ནས་ཡིན་ན་དཔེ་ད་ཐུགས་རྗེ་ཆེ་ཞུ་གི་འདུག། དེ་བཞིན་སིད་ནི་བོད་རིགས་མཐུན་ཚོགས་ཀྱི་ཞལ་འདེབས་བསྡུ་རུབ་ཀྱི་ལས་གཞི་བརྒྱུད་ད་བར་ཨོ་སྒོར་བཞི་སྟོང་ལྷག་བསྡུ་རུབ་བྱུང་ཡོད་པ་དང། དངུལ་དེ་ཆེད་མངགས་མེ་སྐྱོན་གྱིས་རྨས་པའི་སྲོག་ཆགས་མྱུར་སྐྱོབ་ཆེད་ཞལ་འདེབས་ཕུལ་འཆར་ཡོད་པ་ཚོགས་གཙོ་ཉི་རྒན་ལགས་ཀྱིས་འགྲེལ་བརྗོད་གནང་སོང། ཡང་བོད་མི་སྒེར་པ་མང་པོ་ཞིག་གིས་ཀྱང་དྲ་ཐོག་དང་ངོ་དེབ་ཀྱི་བརྒྱུད་ཞལ་འདེབས་ཕུལ་ཡུལ་ཁག་འགའ་ཤས་ལ་ཞལ་འདེབས་གནང་ཡོད་པ་རེད་འདུག་ཚོགས་གཙོ་ཉི་རྒན་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་དེ་ཡང་དེར་གནས་སྡོད་བོད་མི་རྣམས་ལ་ཧ་ཅང་བཀའ་དྲིན་ཆེན་པོ་ཡིན་པ་དང། མི་རེ་ངོ་རེས་བཀའ་དྲིན་བསམ་ཤེས་གནང་བའི་ཐོག་རང་ནུས་ཅི་ལྕོགས་ཀྱིས་རོགས་སྐྱོར་གནང་དགོས་པར་ཁོང་གིས་དེ་ལྟར་གསུངས་སོང།
གླིང་ཕྲན་འདིའི་རྒྱུད་ནི་ང་ཚོ་གཅིག Australia ནང་ལྟ་བུ་ཟིན་པས་ན། གནས་ཚུལ་འདི་འདྲ་གི་ཐོག་ལ་ང་ཚོས་དོ་སྣང་མང་ཙམ་བྱས་ནས་ད་ཅི་གང་ཐུབ་པ་དེ་སོ་སོ་ཡང་བོད་རིགས་མཐུན་ཚོགས་ཁག་ཡིན་པས་ན་ཆུང་ཆུང་རེད་ད་ང་ཚོས་གཅིག་མུ་མཐུད་དུ་འདི་འདྲ་གི་ཐོག་ལ་རྒྱུས་ལོན་གྱིས་དངོས་གནས་ཕན་ཚུན་ལ་ག་རེ་བྱེད་དགོས་ཀྱི་འདུག་དངོས་གནས་དྲང་གནས་ཀྱི་གཅིག་མཉམ་རུབ་ཀྱི་ནུས་པ་སྤུངས་དགོས་པ་དེ་ཧ་ཅང་གནད་འགག་ཆེན་པོ་ཞིག་མཐོང་བསྡད་ཀྱི་འདུག་ཨ་ནི་ད་ལྟ་འདྲ་ཡིན་ན་སིད་ནི་ལྟ་བུ་ཟེར་ན་ཅིག་མི་མང་དངོས་གནས་དྲང་གནས་མང་པོ་ཞིག་གི་མཉམ་ཞུགས་བྱེད་ཀྱི་ཡོད་རེད་གླིང་དཀར་དེ་འདྲ་ཡིན་པས་ན་ད་དུང་ང་ཚོའི་མི་མང་པོ་ཞིག་ཁ་ལོག་པར་མཉམ་ཞུགས་མ་བྱས་པའི་ལྷག་བསྡད་པ་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ཚོད་ཡིན་པས་ན་ཅིག་དུས་ཚོད་གང་ཡོང་གི་ཐོག་ནས་ང་ཚོ་ལ་ཅིག་མཉམ་ཞུགས་བྱས་མཉམ་རུབ་བྱས་པས་ན་ང་ཚོ་དེའི་ཐོག་ལ་ནུས་པ་ཇི་བཞིན་བཏོན་ཐུབ་པས་ན་ཨོ་སི་ཀྲི་ལི་ཡ་གཞུང་ལྟ་བས་ན། ང་ཚོ་ལ་ཡང་བཀའ་དྲིན་ཆེན་པོ་ཆགས་བསྡད་པ་རེད་སོ་སོ་ད་གང་ལྟར་དུ་བ་སྡོད་དགོས་ཡོད་ཙང་སོ་སོའི་ལུང་པ་འདྲ་བོ་བྱས་ན་འདི་འདྲ་གི་ཐོག་ལ་གང་བྱེད་དགོས་པ་དེ་ང་ཚོ་གཅིག་གྲོས་བསྡུར་བྱེད་གི་བྱེད་གི་འགྲོ་ཐུབ་པ་ཡིན་ན་དེ་ཏན་ཏན་གཅིག་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་ཡོད། Australia ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཆུ་འགོ་འགོ་ཡང་ཐེངས་གཅིག་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད